ཨོ་སི་ཁྲུ་ལི་ཡའི་ནང་ཡོད་པའི་བོད་མི་དང་བོད་རིགས་མཐུན་ཚོགས་རྣམས་ཀྱིས་གསུམ་བཅུ་ཡི་དུས་དྲན་སྲུང་བརྩི་གནང་བཞིན་པར་གདུང་སེམས་མཉམ་བསྐྱེད་ཡོད། དེ་རིང་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་བོད་ཀྱི་རྒྱལ་ས་ལྷ་ས་རུ། བོད་མི་ཚོས་རྒྱ་ནག་གཞུང་གི་བཙན་གནོན་ལ་ཞི་བའི་ངོ་རྒོལ་བྱེད་པའི་ཉིན་མོ་ཞིག་ཆགས་ཡོད། ང་ཚོས་སྐབས་དེར་བོད་ཀྱི་ཆེད་དུ་ཚེ་སྲོག་ཤོར་མཁན་རྣམས་ལ་གུས་བརྩི་དང་ཁོ་ཚོ་ཡི་ནང་མི་རྣམས་ལ་སེམས་གསོ་ཞུ་རྒྱུ་མ་ཟད། འདི་དག་ཚང་མ་མི་རབས་ནས་མི་རབས་བརྒྱུད་རང་དབང་འཐབ་རྩོད་བྱེད་བཞིན་པ་ངོས་འཛིན་བྱེད་ཀྱི་ཡོད། དེ་རིང་རི་སྔོན་པོ་བོད་ཀྱི་རྒྱལ་དར་བསྒྲེངས་འཛུགས་བྱེད་བཞིན་པ་འདི་ནི། བོད་མི་ཚོས་ལོ་ངོ་དྲུག་ཅུ་རིང་རང་དབང་འཐབ་རྩོད་ལ། ས་གནས་མི་མང་གིས་རྒྱབ་སྐྱོར་གྱི་རྣམ་པ་མཚོན་ཡོད་ཅེས་གསུངས་འདུག་ཡང་ས་གནས་གྲོང་སྡེ་ལྷན་ཁང་གི་འཐུས་མི་ཁེ་རི་བུ་རོང་ལགས་ཀྱིས། ང་ཚོས་བོད་མི་སྐྱབས་བཅོལ་བ་འདི་ཚོ་ལེན་ཐུབ་པ་དེ་སྤོབས་པ་བྱེད་བཞིན་ཡོད་པས་མ་ཚད། བོད་མི་ཡི་སྒྱུ་རྩལ་དང་རིག་གཞུང་ལ་བརྟེན་ནས་ང་ཚོ་ཡི་རིག་གཞུང་སྔར་ལས་ཕྱུག་པོ་ཆགས་ཡོད་ཅེས་གསུངས་སོང། ཁོ་མོས་གྲོང་སྡེ་སྤྱི་ཁྱབ་དང་ང་རང་རང་ཉིད་ཀྱི་ངོས་ནས་སྐད་ཆ་བཤད་ཀྱི་ཡོད། དེ་རིང་ཞོགས་པ་ངས་ཁོང་ལ་དམིགས་བསལ་སྐད་ཆ་ག་རེ་བཤད་དགོས་མིན་དྲིས་པས། ཁོང་གིས་སེམས་གཏིང་གི་སྐད་ཆ་དེ་ཤོད་ཅེས་གསུངས་བྱུང། ང་ཚོས་བོད་མི་རྣམས་འདི་ལ་སྐྱབས་བཅོལ་དུ་བླང་ཐུབ་པ་དེ་ལ་དངོས་གནས་སྤོབས་པ་བྱེད་བཞིན་ཡོད། དེ་བཞིན་ས་གནས་འདི་ལ་སྐྱེས་པའི་བོད་མི་གཞོན་སྐྱེས་མང་པོ་ཞིག་མཐོང་རྒྱུ་འདུག་པས། ང་ཡང་ས་གནས་འདི་ལ་སྐྱེས་པ་རེད་བོད་མི་གཞོན་སྐྱེས་མང་པོ་ཞིག་འཚར་ལོངས་བྱུང་བཞིན་པ་འདི་རི་སྔོན་པོ་ཅན་གྱི་གཞོན་སྐྱེས་མང་པོ་ཞིག་འཚར་ལོངས་ཡོང་གི་ཡོད་པ་དེ་དགའ་འོས་པ་ཞིག་རེད།

དུས་དྲན་སྲུང་བརྩི་གོ་སྒྲིག་གནང་མཁན་ས་འཛིན་ལགས་ཀྱིས་ངོ་སྤྲོད་དང་འགྲེལ་བརྗོད་གནང་དོན། དེ་རིང་ད་ང་ཚོ་གི་ས་གནས་རི་སྔོན་པོ Blue Mountain ཕྱོགས་ལ་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་གཉིས་པ་དེ་སྲུང་བརྩི་ཞུ་གི་ཡོད་རེད། དེ་གི་ཉིན་མོ་འདི་ལ་ང་ཚོ་གི་ས་གནས་སྲིད་གཞུང་རང་གིས་གི་སྤྱི་ལོ་ཉིས་སྟོང་བཅུ་དགུ་ནས་བཟུང་ས་གནས་རི་སྔོན་པོ་དེ་ལ་གསུམ་བཅུའི་དུས་དྲན་གི་ཉིན་དེ་ལ་ཅིག་རྒྱལ་དར་སློང་ཡ་དེ་ཁོ་རང་ཚོས་ཁས་ལེན་ཞུས་པ་ནང་བཞིན་བྱས་རྗེས་ད་ལོ་དེ་ཐེངས་གསུམ་པ་ཆགས་ཀྱི་ཡོད་རེད། ཐེངས་གསུམ་པ་ཆགས་ཡོད་རེད། ད་ལྟ་ཨོས་ཐྲེ་ལི་ཡའི་ནང་ལོགས་ལ council ཀྱི་ས་གནས་སྲིད་གཞུང་རང་གིས་ཀྱིས་རྒྱལ་དར་བསླངས་བྱས་དེ་ཉིན་མོ་དེ་ལ་རྒྱལ་དར་བསླང་ཡ་དེ་མུས་མཐུད་དེ་ལོ་རྟག་པར་བསླང་ཡ་དེ་ཐེངས་དང་པོ་ཆགས་ཡོད་རེད་ལ་ཐེངས་དེ་གཅིག་གཅིག་པོ་ཆགས་ཡོད་རེད་ད་ལྟ་ང་ཚོའི་ས་གནས་འདི་ལ། དེ་འདྲ་སོང་ཙང་ང་རང་ཚོའི་ས་གནས་མི་མང་གིས་དེའི་ཉིན་མོ་དེ་ལ་གལ་ཆེ་དོན་ཆེ་ཞིག་དང་སྤྱི་བཏང་གིས་ང་ཚོ་ཡི་དེ་འདྲ་གསུམ་བཅུའི་གྱེན་ལངས་རང་དབང་གྱེན་ལངས་དེ་མི་མང་གིས་མི་མང་གི་དང་དུ་མ་བསྐུལ་དང་བླངས་ཀྱིས་ལས་འགུལ་སྤེལ་བའི་དེ་ཉིན་མོ་ཞིག་དང།

ས་གནས་ཀྱི་ད་ལྟ་འདི་ཡི་ལུང་པ་གཅིག་གདོད་མའི་མི་རིགས་ཀྱི་སྐུ་ཚབ་བྱས་རྗེས་ང་ཚོ་སྐུ་མགྲོན་གཙོ་བོ་དེ་འདྲའི་ཁག་ལྔ་དྲུག་བདུན་ཞིག་ཕེབས་ཡོད་རེད་དེ་འདྲ་སོང་ཙང་དེ་རིང་གི་ཉིན་མོ་དེ་ལ་ང་རང་ཚོ་གི་བོད་པའི་གི་གཅིག་ཕྱོགས་ཡོངས་ལ་གཅིག་ལས་འགུལ་རབ་དང་རིམ་པ་མང་པོ་ཞིག་སྤེལ་གྱི་ཡོད་རེད་དེ་ནང་བཞིན་ང་རང་ཚོ་བོད་མི་ཚོ་གི་སོ་སོ་གི་མ་བསྐུལ་དང་བླངས་དང་གཅིག་བོད་མི་མི་རེ་ལ་མི་རེ་ངོ་རེ་ལ་འགན་ཡོད་པ་ཞིག་ལ་ངོས་འཛིན་ཡོད་པའི་ཐོག་ནས་ང་རང་ཚོ་གི་ས་གནས་ལ་གོ་རྟོགས་སྤེལ་དང། སོ་སོའི་མི་རིགས་ཀྱི་གནས་སྟངས་བོད་ནང་གི་གནས་སྟངས་དང་གཅིག་བོད་ནང་གི་རྒྱ་མིའི་དང་འཛམ་གླིང་ནང་ལ་རྒྱ་མིའི་གནོན་ཤུགས་ག་ཚད་སླེབས་ཀྱི་ཡོད་པ་དང་རྒྱ་མིའི་སྟོབས་ཤུགས་ཀྱིས་ང་ཚོ་འཛམ་གླིང་ནང་ལ་ཉེན་ཁ་ག་ཚད་སླེབས་ཀྱི་ཡོད་མེད་སྐོར་ལ་ང་ཚོས་དྲིལ་བསྒྲགས་རབ་དང་རིམ་པ་ཞིག་སྤེལ་གྱི་ཡོད་རེད་དེ་ཡི་ལས་གཞི་དེ་རིང་གི་འཚོགས་ཡ་དེ་ཡང་དེ་ནས་ལས་གཞི་ནང་གི་ཆ་ཤས་གལ་ཆེ་གཅིག་དང་ང་རང་ཚོ་གིས་དེ་འདྲའི་བྱས་རྗེས་སྲུང་བརྩི་ཞུ་གི་ཡོད་ཞུ་བ་ཡིན། གཞན་ཡང་དེ་རིང་རི་སྔོན་པོར་ཡོད་པའི་བོད་པའི་ཕྲུ་གུ་རྣམས་ཀྱིས།